ད་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་དེའི་ནང་ལ་ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་སྤྱི་ཟླ་བཅུ་བའི་ཚེས་ལྔའི་ཉིན་མོ་དེ་ལ་ཡང། ནོ་བྷེལ་ཞི་བའི་གཟེངས་རྟགས་ཚོགས་ཆུང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང། ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་རྒྱུའི་ཐག་གཅོད་གསལ་བསྒྲགས་གནང་བའི་བརྒྱུད་རིམ་སྐོར་ལ་ཡང་དྲན་གསོ་ཞུ་ཡས་ཡིན། རྩ་བའི་དེའི་གོང་ལ་ཡང་ལོ་གསུམ་བསྟུད་མར་ལ་ཡང་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་རྒྱུའི་འོས་མིའི་ཁོངས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མཚན་འདུག་ཅེས་སླེབས་བསྡད་ཡོད་རེད། ཨེ་ནི་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་སྤྱི་ཟླ་བཅུ་བའི་ཚེས་ལྔའི་ཉིན་མོ་དེ་ལ་ཡང། ལོ་དེའི་གི་ནོ་བྷེལ་ཞི་བའི་གཟེངས་རྟགས་དེ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་འབུལ་རྒྱུའི་ཐག་གཅོད་འདུག་ཅེས་གསལ་བསྒྲགས་གནང་ཡོད་རེད། ནིའུ་ཡོག་ཏཱིམ་གསར་ཤོག་གིས་ཨེ་ནི་ཚེས་དྲུག་ཉིན་མོ་དེར་བཏོན་པའི་གསར་འགྱུར་ལ་ཡང་གཞིགས་པ་ཡིན་ན། ལོ་དེ་ལ་ཡང་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་ཀྱི་འོས་མིའི་ནང་ལ་ཡང། འཛམ་གླིང་གི་སྙན་གྲགས་ཆེ་བའི་མི་སྣ་བརྒྱ་ལྷག་ཙམ་ཅིག་ཡོད་རེད། ཨེ་ནི་དེའི་ཁོངས་སུ་ཨ་རིའི་སྲིད་འཛིན་ཟུར་པ་རོ་ནལ་རེ་གན་དང། ད་ག་ནང་བཞིན་ཨུ་རུ་སུ་སྲིད་འཛིན་ཟུར་པ Mikhail Gorbachev ལྷོ་ཨ་ཧྥེ་རི་ཁའི་མི་རིགས་ནག་པོའི་ཐོབ་ཐང་རྩོད་ལེན་གྱི་ལས་འགུལ་གྱི་འགོ་ཁྲིད་ནེལ་སན་མན་ཌེ་ལ་སོགས་པ་གནད་ཡོད་མི་སྣ་མང་པོ་ཞིག་དེའི་ནང་ཡོད་རེད། དེའི་ཁོངས་ནས་མཐའ་མའི་འོས་མི་གསུམ་འདུག་ཅེས་ཐོན་པ་དེའི་ནང་ལ་ཡང ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང། Czechoslovakia རང་དབང་འཐབ་རྩོད་ཀྱི་དབུ་ཁྲིད Vaclav Havel དང། ཡུལ་དེའི་གི་ཕྱི་སྲིད་བློན་ཆེན་ཟུར་པ་བཅས་འདུག་ཅེས་མཐའ་མའི་འོས་གཞི་ནང་དུ་སླེབས་པ་རེད་ཅེས་གསར་ཤོག་དེའི་ནང་བཀོད་བཞག

དེ་འབྲེལ་གྱི་གནས་ཚུལ་བཟང་པོ་དེ་སྙན་གསན་ཞུ་བའི་སྐབས་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཨ་རིའི་ནང་ལ་ཡང་ཚན་རིག་པའི་ལྷན་དུ་ཡང་བགྲོ་གླེང་ཚོགས་འདུ་ཅིག་ལ་འདུག་ཅེས་ཕེབས་ཡོད་པ་དང། ཨ་རིའི་སྐུ་ཚབ་དོན་གཅོད་ཟུར་པ་རིན་ཆེན་དར་ལོ་ལགས་ནི་སྐབས་དེ་དུས་ཆིབས་ཞབས་ཀྱི་ཁོངས་སུ་ཡོད་རེད། ངས་རིན་ཆེན་དར་ལོ་ལགས་ལ་ཡང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་སྤྱི་ཟླ་བཅུ་བའི་ཚེས་ལྔའི་ཉིན་མོ་དེ་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ག་བ་བཞུགས་ཡོད་པ་དང། གསར་འགྱུར་དེ་སྙན་གསན་ཞུ་བའི་རྗེས་ལ་ཡང་གོང་ས་མཆོག་གིས་ཁོང་ཆིབས་ཞབས་རྣམ་པ་ལ་ག་རེ་གསུངས་ཡོད་པ་སོགས་བཀའ་འདྲི་ཞུས་པ་ཡིན།

ཨེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་དང། ཨེ་ནི་ནུབ་ཕྱོགས་ཀྱི་སེམས་ཁམས་རིག་པ་སྨྲ་བ་རྣམས་དང་ཨེ་ནི་ཆོས་ཀྱི་སློབ་དཔོན། ད་ག་ནང་བཞིན་མཚན་སྙན་ཆེ་བའི་དབུ་ཁྲིད་མང་པོ་བཅས་ལྷན་རྒྱས་ཉིན་གསུམ་གྱི་ཨེ་ནི་བགྲོ་གླེང་ཚོགས་འདུ་ཞིག་གནང་བ་རེད། འདི California གྲོང་ཁྱེར Long Beach ཟེར་ས་དེ་རེད། སྐབས་དེ་དུས་ཨེ་ནི་རྒྱལ་བ་རིན་པོ་ཆེ་ལ་ཨེ་ནི Nobel ཞི་བདེའི་གཟེངས་རྟགས། འབུལ་ཡག་གི་ཨེ་ནི་འོས་གཞི་པའི་ནང་ལ་ཕེབས་ཡོད་པའི་སྐད་གྲགས་ཆེ་གི་འདུག་ཉི་མ་ཁ་ཤས་གོང་ནས། ཚེས་གཉིས་གསུམ་བཞི་བགྲོ་གླེང་ཚོགས་འདུ་གནང་བྱས། ཚེས་བཞི་ཉིན་རྒྱལ་བ་རིན་པོ་ཆེ་ཚོགས་འདུ་གྲོལ་ཡོང་བྱས་བཞུགས་གདན་འཇགས་སའི་གཟིམ་ཤག་ལ་ཚུར་ཆིབས་བསྒྱུར་གནང་དུས་ཙམ་པ། ཁྱིམ་མཚེས་གྲོང་པ་དེའི་ཁྱིམ་མཚེས་སྐྱེ་དམན་ཅིག་རྒྱུགས་ཤར་གློད་བྱས་ཡོང་བྱས། ཁོང་ཚོ་གོ་སྒྲིག་དྲུང་ཡིག་ཁོང་ཚོ་ལ་དེ་ལབ་སོང་ཨ། རྒྱལ་བ་རིན་པོ་ཆེ་ནོ་བེལ་ཞི་བདེ་གཟེངས་རྟགས་ཀྱི Final Candidate ཕེབས་ཤག། དེ་རིང་རླུང་འཕྲིན་མང་པོའི་ནང་དེ་བཤད་ཀྱི་འདུག་ཟེར་བྱས་དེ། དེ་སྐད་བཤད་སོང་ཨ། དེ་སྐུ་མདུན་གྱི་ཐུགས་སེམས་སུ།

དེ་ཐག་གཅོད་དེ་ད་ལྟའི་ཚེས་བཞི་ཉིན་ལ་རེད། སང་ཉིན་ཕྱི་ཟླ་བཅུ་པའི་ཚེས་ལྔ་ཉིན་གུང་ཆུ་ཚོད་བཅུ་གཉིས་ཐོག་ལ་ནོ་བེལ Committee གིས་དེ་ཐག་གཅོད་གནང་གི་རེད། དེ་འདྲ་ཡིན་དུས་སྐབས་དེ་དུས་ཙམ་པ་ཁ་ལི་ཕོར་ནི་ཡའི་ནང་ལ་ཆུ་ཚོད་གསུམ་པ་ཆགས་འགྲོ་གི་འདུག་ཞོགས་ཀས། དེ་འདྲ་ཡིན་དུས་ནོར་ཝེ་གཞུང་ཚབ་ཆེན་མོ་དེ་རིང

གང་ཤོག་རེད་ད་ཐག་ཆོད་གང་བྱུང་བ་དེ་ཡར་སྙན་སེང་ཞུ་ཡ་གི་མཇལ་ཁ་དགོས་ཀྱི་འདུག་ཆུ་ཚོད་དྲུག་པའི་ཐོག་ལ་དེ་འདྲ་ཡིན་དུས་ཨ་ནི་ཆུ་ཚོད་ཨ་ནི་གསུམ་པའི་གཞུག་གུར་ད་ལམ་སང་ཨ་ནི་ཚུར་ཞལ་པར་ཕུལ་གྱི་ཡིན། གལ་ཏེ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་ཨ་ནི་ཕུལ་ཡ་ཐུགས་ཐག་ཆོད་པ་ཡིན་ན

བཀྲ་ཤིས་བདེ་ལེགས་ཡོད། ད་ནོ་བེལ་ཞི་བདེའི་གཟེངས་རྟགས་དེ་རྒྱལ་བ་རིན་པོ་ཆེ་ཕུལ་ཡག་ཐུགས་གཏན་འཁེལ་སོང། དེ་འདྲ་ཡིན་དུས་ད Ambassador སང་ཉིན་ཆུ་ཚོད་དྲུག་པའི་ཐོག་ལ་རྒྱལ་བ་རིན་པོ་ཆེ་མཇལ་ཁ་བཅར་ཆོག་པ་ཅིག་དང། དེ་ནས་ཆུ་ཚོད་ལྔ་དང་ཕྱེད་ཀའི་ཐོག་ལ་གསར་འགྱུར་འགོད་མཁན་ཁོ་རང་ཚོའི་གསར་འགྱུར་འགོད་མཁན་དང། གཟུགས་མཐོང་རླུང་འཕྲིན་གྱི་སྐུ་པར་སྒྲོན་མཁན་གྱི་གྲ་སྒྲིག set up བྱེད་ཨ་ནི་བཅར་ཆོག་པ་གྱིས་ཟེར་ཅིག་དེ་ཞུས། དེ་ནས་ཆུ་ཚོད་དྲུག་པ་ཏག་ཏག་ལ Ambassador བཅར། བཅར་རྗེས་མི་ནོར་ཝེ་གཞུང་དང་ནོ་བྷེལ་ཞི་བདེའི་ཚོགས་ཆུང་གི་སྐུ་ཚབ་ཞུས་རྗེས་རྒྱལ་བ་རིན་པོ་ཆེ་ལ་སྙན་སེང་ཞུས་པ་དང་ཆབས་ཅིག་ནོ་བྷེལ་ཚོགས་ཆུང་གི་ཕྱག་བྲིས་དེ་ཡར་རྒྱལ་བ་རིན་པོ་ཆེ་ལ་འབུལ་ལམ་ཞུས་སོང། ལགས། རེད་འདི་ལ་ད་ད་ལྟ་ནོ་བེལ་ཞེ་ཅིག་གི་ཀ་ད་གཞུང་ཚབ་ཡ་གི་བཅར་སྐུ་མདུན་ལ་ཡར་གཏུགས་བྱས་ནོ་བེལ་ཞི་བདེའི་གཟེངས་རྟགས་ཕུལ་ཡ་ཐུགས་གཏན་འཁེལ་བའི་གནས་ཚུལ་དེ་གས་དེ་ཡར་སྙན་སེང་ཞུས་བྱས་འདུག་ཟེར་ནས་ད་རྣམ་པ་ཚོ་སྐབས་དེ་དུས་ཆིབས་ཞབས་ལ་བཅར་ཡོད་ཟེར་ནས། ད་དེ་དང་པོ་དེ་གནས་ཚུལ་དེ་རྣམ་པ་ཚོ་གསན་དུས་ཙམ་ནས། དགའ་སྤོབས་འོས་པའི་གི་གནས་ཚུལ་གསར་འགྱུར་ཆེན་པོ་ཞེ་དྲག་ཆགས་པ་རེད་བ། རྣམ་པ་ཚོ་དེ་དུས་ཅིག་ག་འདྲ་རེ་གནང་ཡོད་ན། ད་ང་ཚོ་ད་དེ་གོང་ནས་ད་ནོར་ཝེ་གཞུང་ཚབ་ནས་ཞལ་པར་འབྱོར་པ་རེད་བ་འབྱོར་བ་སོང་ཙང་དེ་ཕལ་ཆེར་རྒྱལ་བ་རིན་པོ་ཆེ་ལ་ཕལ་ཆེར་ཐོབ་ཡག་དེ་ང་ཚོས་ད་ག་ར་བསམ་བློའི་ནང་ད་ཞིག་ནོ་བྷེལ་ཞི་བདེའི་གཟེངས་རྟགས་དེ་རྒྱལ་བ་རིན་པོ་ཆེ་ལ་ཨེ་ནི་ཐོབ་ཤག་ཤག་འགྲོ་ཆེ། འདི་འདྲའི་གི་བསམ་བློ་འཁྱེར་བསྡད་ཡོད་པ་རེད་བ། ད་ཡིན་ན་མི་དགའ་ཚོར་ལ་ཆེན་པོ་ཞུ་བ་ཅིག་འགུར་བ། ཞལ་པར་དེ་འབྱོར་བ་དག་ཨ་ནི་ང་ཚོ་ཚང་མ་འབད་དེ་ཁོ་རང་ཚང་མ་ཡར་ལངས་བྱས་ཨ་ནི་ལམ་སང་ཨ་ནི་ཕ་ག་ཞོ་རེད་རྒྱ་བོར་མི་ཞིག་ཞུ་དན་བྱ་ཟེ་ཨ་ནི་གཟིམ་ཤག་དེ་ཕར་བཅར་བ་ཡིན། བཅར་བྱས་ཨ་ནི་ད་གྲ་སྒྲིག་ཚོ་ཞུ་དེ་ཞུས་པ་རེད་ག་ཞོ་རེད་ད་ས་གོས་གསལ་ཐག་ཅིག་གོ་དུས་ཞུས་པ་རེད་ད་ཁ་པར་ཞིག་འབྱོར་འདུག་ག་ཨ་ནི་ཚགས་པར་རྒྱག་ངེས་ཀྱི

བསམ་བློ་བཏང་བྱས་དེ་ཉན་པ་ཡིན་ད་ལྟ་འགྲིག་གི་ཡོད་མ་རེད་ཅེས་བསམ་བྱས། ངས་ལམ་སང་དེ་བསད་བཞག་པ་ཡིན། ཉན་རྒྱུ་མ་བྱུང། འདི་དགའ་ན་སོང། གོང་དུ་ཨ་ནེ་རིན་ཆེན་དར་ལོ་ལགས་ཀྱིས་དྲན་གསོ་གནང་བ་ནང་བཞིན་བྱས་ནས་གནས་ཚུལ་དེ། བོད་མི་དང་བོད་དོན་འཐབ་རྩོད་ལ་ཡང་གནས་ཚུལ་ཧ་ཅང་གི་བཟང་པོ་ཅིག་ཡིན་པ་སོང་ཙང་ཨ་ནེ་རྡ་རམ་ས་ལ་གཙོས་པའི་གང་ལྟར་བོད་མིའི་སྡོད་སྒར་གང་ས་ལ་ཡང་དགའ་སྟོན་བྱས་ཡོད་རེད།

དགོང་དྲོའི་གི་ཆུ་ཚོད་ཕལ་ཆེར་གསུམ་པའི་ཡས་མས་ཤིག་ཡིན་པ་ཡོད་དེ་འདྲའི་ཅིག་ལ་ཡ་ཨ་ནི་ང་ཚོ་ཕྱི་དྲིལ་ལས་ཁུངས་ཀྱི་ལས་བྱེད་ད་ལྟ་ཨ་ནི་དགའ་ལྡན་ཕོ་བྲང་གི་ཅིག་དྲུང་ཆེ་གནང་མཁན་ཚེ་བརྟན་བསམ་གྲུབ་ལགས་ལ་ཡ་ལྡི་ལི་ནས་ཞལ་པར་ཞིག་འབྱོར་སོང། སྐབས་དེ་དུས་ཚེ་བརྟན་བསམ་གྲུབ་ལགས་ཨ་ནི་ཅིག་ལྡི་ལིར་ཡོད་པའི་ཨེ་པི་གསར་འགྱུར་ལས་ཁང་གི་ཨ་ནི་གསར་འགྱུར་རྒྱུ་ཆ་མཁོ་འདོན་གནང་མཁན་གྱི་ཕྱག་ལས་དེ་གནང་བཞིན་པ་རེད། ཨ་ནི་ཚེ་བརྟན་བསམ་གྲུབ་ལགས་ལ་ཞལ་པར་དེ་འབྱོར་པ་དག་ལམ་སང་ཚེ་བརྟན་བསམ་གྲུབ་ལགས་ང་ཚོ་དེ་དུས་སྐབས་དེ་དུས་ང་ཚོ་ཕལ་ཆེར་དགོང་དག་གི་ཆུ་ཚོད་གསུམ་པ་དེ་འདྲ་ཡིན་པ་ཡོད་དེ་འདྲ་ཅིག་ལ་ང་ཚོ་སྒང་ག་ལས་ཁུངས་ཀྱི་དུ་བ་ཅིག་ལ་སྤྱིར་བཏང་གི་ལས་དོན་དང་འབྲེལ་བ་ཡོད་པའི་ཐོག་ལ་ཅིག་སྐད་ཆ་རེ་བཤད་བསྡད་ཡོད་པ་རེད་དེ་འདྲ་ཅིག་གློ་བུར་དུ་ཨ་ནི་ཚེ་བརྟན་བསམ་གྲུབ་ལགས་ཀྱིས་ད་ལྡི་ལི་ནས་ཁ་པར་འབྱོར་གྱི་འདུག་ཨ་ནི་ད་རེས་གནས་ཚུལ་བཟང་པོ་ཞེ་པོ་འདུག་ཅེས་དེ་འདྲའི་གསུང་སྐད་ཆེན་པོ་ཞེ་པོ་བསྐྱོན་ནས་འདུག་ཕེབས་ཀྱི་འདུག་དེ་དུས་ཨ་ནི་ཕྱི་དྲིལ་དྲུང་ཆེ་ཨ་སྐུ་ངོ་བསོད་ནམས་སྟོབས་རྒྱལ་ལགས་དམ་པ་དེ་ད་ང་ཚོའི་ཕྱི་དྲིལ་དྲུང་ཆེ་རེད་དེ་དུས་བསོད་ནམས་སྟོབས་རྒྱལ་ལགས་ང་ཚོའི་ལས་ཁུངས་ལ་ཐུག་བཅུག་ཕེབས་བསྡད་ཡོད་རེད། སྐབས་དེ་དུས་ཕལ་ཆེར་རྒྱུན་ལས་ཚོགས་འདུ་ཚོགས་བསྡད་པའི་དུས་ཚོད་ཡིན་པ་ཡོད། རྒྱུན་ལས་ཚོགས་འདུ་ཟེར་ཡས་དེ་ད་ལྟའི་གི་ང་ཚོ་སྤྱི་འཐུས་གྲོས་ཚོགས་ཡོད་མ་རེད་དེང་སང་སྐབས་དེ་དུས་ཨ་ནི་ཅིག་གི་སྤྱི་འཐུས་རྣམ་པ་དང་ཨ་ནི་བཀའ་བློན་རྣམ་པ་དེ་ག་ནང་བཞིན་ལས་ཁུངས་ཁག་གི་དྲུང་ཆེ་ཚོ་ཡོད་པའི་གི་ཨ་ནི་ཁ་སོགས་ལྷན་ཚོགས་འབྱོར་དེ་ལ་ཡང་རྒྱུན་ལས་ཚོགས་འདུ་ཅེས་ཞུ་གི་ཡོད་རེད།

ཅིག་དགའ་སྤྲོ་དང་སྦྲགས་ནས་གང་དག་ཅིག་གི་ཚ་གི་ཚི་གི་ར་པོ་བྱས་ནས་ང་ནི་ཡར་འགྲོ་དུས་རྩ་ནས་རྩ་བའི་ང་ནི་ཡར་འགྲོ་ཡས་དེ་གསལ་བསྒྲགས་ཅིག་མར་སྦྱར་ག་འགྲོ་ཡས་སྐད་ཆ་རེད་དེ་གསལ་བསྒྲགས་བྱེད་ཡས་ཀྱི་ཡིག་ཆ་འདི་གི་ག་ཡང་མ་བཟོས་པ་བྱས་གང་དག་ལམ་སང་ཡར་ཐུག་གི་མེག་ལོར་གྷན་ཇི་ཕྱོགས་ལ་ཡར་ང་ཚོ་ཐོན་བཞག་ད་ཡིན་ན་ཡང་ཡར་ཀའི་ལམ་སང་ང་ཚོ་གཞོན་ནུའི་ཡིག་ཚང་ལ་ཕར་ཕྱིན་ནས་ཨ་ནི་གཞོན་ནུའི་ཡིག་ཚང་ལ་ཁོང་རྣམ་པ་ལ་ཡར་ད

གཞུང་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་སྒང་ག་གི་ད་གང་དག་ཅིག་གསལ་བསྒྲགས་ཀྱི་ཡི་གེ་འདི་འདྲས་སྦྱར་ས་ཅིག་རེད། འདི་ལ་ནམ་རྒྱུན་ང་ཚོས་ཅིག་དམངས་གཙོའི་གྱང་རགས་ཞེས་བཤད་སྲོལ་ཡོད་རེད། ཨ་ནི་འདིའི་སྒང་ལ་ང་ཚོས་ད་གསལ་བསྒྲགས་ཅིག་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ལོ་འདི་གི་ནོ་བེལ་ཞི་བདེའི་གཟེངས་རྟགས་འབུལ་ཡས་ཀྱི་ཐག་གཅོད་གསལ་བསྒྲགས་བྱས་ཤག་ཟེར་ཡས་ཀྱི་ཨ་ནི་གསལ་བསྒྲགས་ཡི་གེ་འདི་ང་ཚོས་གཏུགས་བཤེར་སྦྱར་བ་ཡིན། ང་ཚོས་གཏུགས་བཤེར་ཡི་གེ་འདི་གསལ་བསྒྲགས་ཡི་གེ་འདི་སྦྱར་བཞིན་པའི་སྐབས་དེ་ལ་ཡང་མི་མང་པོ་ཞེ་པོ་ཅིག་གང་ལྟར་ལྟ་རུབ་བརྒྱབ་ནས་དེ་བལྟས་སོང་ཨ་ནི་ཁོ་ཚོ་གང་ག་གི་ང་ཚོ་ལ་ཞེ་པོ་ཅིག་གིས་དགའ་པོ་བྱས་ནས་ལག་པ་འཐམ་དགའ་བསུ་བྱས་ཁོ་རང་ཚོ་ཡིན་ནའི་དགའ་པོ་ཞེ་པོ་བྱས་ནས་ཨ་ནི། དེ་ནས་ཁོ་ཚོ་ཁ་ཤས་ཅིག་གིས་ད་ཁྱེད་རང་ཚོ་དེ་འདྲའི་གི་གཏམ་བཟང་པོ་ཅིག་འཁྱེར་ཤག་བྱས་ཙང་ད་ང་ཚོ་ཨ་ལས་འདི་འགྲམ་དང་ར་ཡ་འདི་འདི་ཡོད་རེད་ག་རེ་ཟ་བོད་ཀྱི་མགྲོན་ཁང Hotel Tibet དེ་ལ་ཁྲིད་ནས་ང་ཚོ་ལ་ཡ་ལྟ་ཅིག་གི་བཀྲ་ཤིས་བདེ་ལེགས་དང་སྦྲགས་ནས་ཨ་ནི་ཇ་ཆང་འདི་འདྲ་བསྐྱངས་གནང་སོང།

བཞུགས་སོ། ད་ག་ནང་བཞིན་ད་ཅིག། དེ་ནས་ཕར་གནས་ཚུལ་ག་ལེ་ག་ལེ་ཕར་ད་བོད་ཁྱིམ་ད་ད་ག་ནང་བཞིན་ཅིག། རྡ་རམ་ས་ལའི་སྟེང་འོག་ག་ས་ག་ལ་ད་གང་ལྟར་གསར་འགྱུར་འདི་ཕར་ཚུར་ག་ས་ག་ལ་ཁྱབ་ཡོད་པ་འདྲ། དེ་ནས་སང་ཉིན་དེ་ལ་ཡང་ཨ་ནི་ཞོགས་ཀས་ཨ་ནི་ལྷ་རྒྱལ་རི་ལ་ཡང་གཞུང་འབྲེལ་གྱི། ཅིག་བསང་གསོལ་དང་སྦྲགས་ནས་ཕ་གའི་མི་མང་འདུ་འཛོམས་གནང། འདུ་འཛོམས་གནང་བ་དེའི་ཐོག་ལ་ཡང་ཨ་ནི་ཕྱི་དྲིལ་དྲུང་ཆེ་སྐུ་ངོ་བསོད་ནམས་སྟོབས་རྒྱལ་ལགས་ཀྱིས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ནོ་བེལ་ཞི་བའི་གཟེངས་རྟགས་འབུལ་རྒྱུ་གྱི་ཐག་གཅོད་གསལ་བསྒྲགས་གནང་བའི་བརྒྱུད་རིམ་གནས་ཚུལ་དེ་གལ་ཏེ

བཅུ་གཉིས་པའི་ཚེས་བཅུའི་ཉིན་མོ་འདི་ལ་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ནོར་ཝེ་གི་རྒྱལ་ས་ཨོ་སི་ལོ་ལ་ཡང་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་སྒོ་མཛད་པའི་སྐབས་དང་བསྟུན་ནས་ཅིག་རྒྱ་བལ་འབྲུག་གསུམ་ཡོད་པའི་གང་ལྟར་ས་ཁུལ་གང་ས་གང་ལ་ཡང་གང་ལྟར་ཅིག་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་པའི་དགའ་སྟོན་གྱི་རྟེན་འབྲེལ་མཛད་སྒོ་དུ་གནང་ཡོད་པ་རེད། དེ་ནས་ཕལ་ཆེར་ཕྱི་ཟླ་བཅུ་གཉིས་པའི་ཚེས་བཅུ་བདུན་ཉིན་མོ་འདི་ཡིན་པ་ཡོད།

ཨ་ནི་བོད་ཀྱི་གནད་དོན་ཐོག་ལ་ཡང་ཤུགས་རྐྱེན་ག་རེ་ཡོང་གི་རེད་ཅེས་བཀའ་འདྲི་ཞུས། བཀའ་འདྲི་ཞུས་པ་དེ་ལ་ཡང་ཕྱི་དྲིལ་མི་སྣ་འདི་གིས་ག་རེ་གསུངས་འདུག་ཟེར་ན། ད་རེས་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཡང་ཨ་ནི་ནོ་བྷེལ་ཞི་བའི་གཟེངས་རྟགས་འབུལ་བཞེས་མཛད་པ་འདི་གིས་ཨ་ནི་བོད་ཀྱི་གནད་དོན་ཐོག་ལ་ཡང་ལེའུ་གསར་བ་ཅིག་དང་འགྱུར་བའི་ཁ་ཕྱོགས་གསར་བ་ཅིག་ལ་ཡང་ཁྲིད་འགྲོ་གི་རེད་ཅེས་དེ་འདྲའི་ཅིག་བཀའ་ལན་གནང་ཞག

གང་ལྟར་ལོ་རྒྱུས་ནང་འཁོད་ཐུབ་པའི་གནས་ཚུལ་དེ་བྱུང་བ་རེད། ད་རིང་གི་རྩོམ་སྒྲིག་པའི་གཏམ་ཚོགས་ཀྱི་ལེ་ཚན་འདི་ག་ནས་ཞུ་མཚམས་བཞག་པ་ཡིན། ཐུགས་རྗེ་གནང།